ད་ཁ་སང། ངས་མར་ཁྲིད་མཚམས་དེ་ག་རེད་ཟེར་ན། ས་བཅད་ཀྱི་དབང་དུ་བྱས་ཡོང་དུས། ཨ་ནི་ཤེས་རབ་སྙིང་པོའི་དོན་བཤད་པ་ལ། ཨ་ནི་མཚན་གྱི་དོན་དང་གཞུང་གི་དོན་གཉིས་ཀྱི་ནང་ནས་མཚན་གྱི་དོན་ཆ་ཚང་ཚར་བ་བྱས། ད་དེ་ནས་ས་བཅད་གཉིས་པ། གཞུང་གི་དོན་དེ་མར་བཤད་པའི་སྐབས་ལ། ཨ་ནི། གླེང་གཞིའི

ད་ད་རིང་ང་ཚོའི་གི་མཚམས་དེ་འདི་རེད། དེའི་ཚེ་ཟེར་དེ་རེད། དེ་ཡིན་དུས། ཐབས་ཅིག་ཏུ་བཞུགས་ཏེ་ཟེར་འདི་ཡན་ཆད་ཚར་ནས་འདི་བར་དུ་ས་བཅད་བྲིས་ན། ད་ས་བཅད་ཅིག་འདུག་བ། ཞ་སྨྱུག་ཡིན་ན་དཔེ་ཆའི་སྒང་ལ་བྲིས་གཞན་དག་ཡང་སྨྱུ་གུ་སྣག་ཚ་ཡོད་དེ་འདྲ་བྲིས་རྒྱུའོ་མར་དག་ཉེས་པ་བསག་གི་རེད་གསུང་གི་ཡོད་རེད། ས་བཅད་བྲིས་ད་ས་བཅད་དེ་ག་རེད། མདོ་སྡེའི་ཆོས་འབྱུང་བའི་སྒོ། མ་འོ་ད་ན་རོ་མདོ་ས་ད་བཏགས་སྡ་འགྲེང་པོ་སྡེ་འ་གི་གུ་འི་མདོ་སྡེའི། ཆོས། འབྱུང་བའི་མགོ། ས་བཅད་གཉིས་པ། མདོ་སྡེའི་ཆོས་འབྱུང་བའི་སྒོ་ཟེར་དེ་རེད། ད་འདི་ག་ནས་ག་ཡི་བར་དུ་རེད་ཟེར་ན། ད་མར་ཀློག་ན། དེའི་ཚེ་བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་ལྟ་ཞིང་ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། མཚམས་དེ་བར་དུ་རེད་ད་རྟགས་རྒྱབ་ཞོག། ད་དེ་ལ། དེའི་ཚེ། ཟེར་འདུག་བ། ད་དེའི་ཚེ་ལ་འགྲེལ་བཤད། སྣ་ཚོགས་ཅིག་ཡོང་གི་འདུག་སྟེ་ང་རང་བསམ་ཚུལ་བྱས་པ་ཡིན་ན། དེའི་ཚེ་ཟེར་དེ་སྒང་དེ་ལ། ཐབས་གཅིག་ཏུ་བཞུགས་ཏེ་གསུངས་རེད་བ། བྱས་ཙང་ང་ད་དེའི་ཚེ་ཟེར་དུས་ཐབས་གཅིག་ཏུ་བཞུགས་པ་དེའི་ཚེ་ད། རེད་བ། ཐབས་གཅིག་ཏུ་བཞུགས་པ་དེའི་ཚེ་བྱས། ཨ་ནི། བཅོམ་ལྡན་འདས་ཀྱིས་ག་རེ་གནང་རེད། རེད་བ། སྟོན་པ་ཕུན་སུམ་ཚོགས་པ་སྟོན་པ་བཅོམ་ལྡན་འདས་ཀྱིས་ག་རེ་གནང་རེད་ཟེར་ན། བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་གསུངས། རེད་ད་འདི་ཟེར་ཡོང་དུས། ཨ་ནི། ཐེག་དམན་གྱི་ཆོས་ནས་གསུང་སྟངས་ནང་བཞིན་བྱས་ན། བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་རེད་ཟེར་དུས། དང་པོ་ཉིད་ལ་སྙོམས་པར་མ་ཞུགས་པ་བྱས། ཟབ་མོ་སྟོང་པ་ཉིད་ལ་སྙོམས་པར་མ་ཞུགས་པ་བྱས། གཞུག་གུ་ལ་ཡང་མཉམ་པར་ཞུགས་པའི་བཟོ་འདྲ་བ་ཅིག་གོ་གི་ཡོད་རེད། གོ་བ་ནང་བཞིན་བདེན་པ་རེད་ད་ག་རང་བཞག་གི་རེད་བ། ཡིན་ནའི་ཐེག་པ་ཆེན་པོའི་ལུགས་ལ། སངས་རྒྱས་ཚར་ན། མཉམ་བཞག་དང་རྗེས་ཐོབ་སོ་སོ་ཡོད་མ་རེད། མཉམ་རྗེས་ངོ་བོ་གཅིག་ཟེར་གི་རེད། དེ་འདྲ་ཡིན་ཙང་ན་སངས་རྒྱས་ཡིན་ན་སྟོང་ཉིད་ལ་མཉམ་པར་བཞག་པས་ཁྱབ་རེད། སྟོང་པ་ཉིད་ལ་མཉམ་པར་མ་བཞག་པའི་སྐབས་ཡོད་མ་རེད། རེད་སོང་བ། ག་དུས་ཡིན་ནའི་སྟོང་པ་ཉིད་ལ་མཉམ་པར་བཞག་བཞག་པ་རེད། དེ་འདྲ་ཡིན་པ་ཡིན་ན་ཤེས་རབ་སྙིང་པོའི་ནང་ལ། དེའི་ཚེ་བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི་ཆོས་རྣམས་ཏིང་ངེ་འཛིན་སྙོམས་པར་ཞུགས་སོ་ཟེར་དུས། སྟོང་པ་ཉིད་ལ་མཉམ་པར་གསར་དུ་བཞག་པའི་བཟོ་འདྲ་ཞིག་གསུང་གི་འདུག་བ་ལབ་ན། དེ་མཉམ་པར་བཞག་པའི་ཚུལ་མཛད་པ་ཡིན་ཟེར་བ་རེད། ཧ་གོ་སོང། ག་དུས་ཡིན་ན་མཉམ་པར་བཞག་བཞག་པ་རེད་མཉམ་པར་མ་བཞག་པའི་སྐབས་ཡོད་མ་རེད། ཡིན་ན་ཡང་ཐུན་མོང་གདུལ་བྱའི་སྣང་ངོ་ལ་ཨ་ནི་མཉམ་པར་བཞག་པའི་རྣམ་པ་འདྲ་ཅིག་མཛད་པ་རེད་གསུང། འོ་ད་དེ་ཤེས་པར་བྱ་དགོས་རེད་ཨ་ལས་ངེས་ལ།

ཆོས་ཀྱི་རྣམ་གྲངས། ཆོས་ཀྱི་རྣམ་གྲངས་ཟེར་ཡ་དེ། ཨ་ནི། སྤྱིར་བཏང་ང་རང་ཚོ། སློབ་དཔོན་དབྱིག་གཉེན་གྱིས་ཆོས་མངོན་པ་མཛོད་ཀྱི་ནང་ལ། ཨ་ནི་ཆོས་དེ་ལ་མང་པོ་གསུངས་འདུག་བ། ཕུང་པོའི་སྒོ་ནས་དབྱེ་བའི་ཆོས་ཕུང་པོའི་ཆོས། ཁམས་ཀྱི་སྒོ་ནས་དབྱེ་བའི་ཆོས་ཁམས་ཀྱི་ཆོས། སྐྱེ་མཆེད་ཀྱི་སྒོ་ནས་དབྱེ་བའི་ཆོས་སྐྱེ་མཆེད་ཀྱི་ཆོས་ཟེར་ནས་ཡོད་རེད། དོན་དག་མདོར་བསྡུས་ན་ཆོས་ཀྱི་རྣམ་གྲངས་ཟེར་དུས་ཆོས་ཀྱི་རིགས་མང་པོ་ཟེར་མཁན་འདྲ་ཅིག། ཆོས་ཀྱི་རིགས་མང་པོ་ག་རེ་རེད། འོ་ཕུང་པོ་དང། ཕུང་པོའི་ཆོས་ཕུང་པོ་དང། ཁམས་དང། སྐྱེ་མཆེད་ལ་སོགས་པའི་ཆོས་དེ་ཚོ་ལ་ཆོས་ཆོས་ཀྱི་རྣམ་གྲངས་ལབ་རེད། ད་ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་པའི་ཆོས་དེ་ཚོ་བྱས་ཏེ་དཔེར་ན། ཕུང་པོ་འདྲ་པོ་ལ་ཆ་བཞག་ན་ཕུང་པོ་ལྔ། གཟུགས་ཀྱི་ཕུང་པོ། ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོ་ཟེར་ནས་ཕུང་པོ་ལྔ་ཡོད་རེད། གཟུགས་ཀྱི་ཕུང་པོ་ལ་ཡང་ནང་གསེས་དཔེ་མང་པོ་ཡོད་རེད་གཟུགས་ཀྱི་ཕུང་པོ་ལ་ཡང། ཨ་ནི། ཕྱིའི་གཟུགས་ལྔ། ནང་གི་གཟུགས་ལྔ། ཨ་ནི། ཆོས་ཀྱི་སྐྱེ་མཆེད་པའི་གཟུགས་བྱས་ནས་གཟུགས་ཀྱི་ཕུང་པོ་བཅུ་གཅིག་བཤད་རེད། ཨ་ནི་དེ་ནང་བཞིན་གྱི་ཕུང་པོ་བྱས། ཁམས་དེ་ལ་ཡང་ཁམས་བཅོ་བརྒྱད། ཁམས་དྲུག་མང་པོ་ཡོད་རེད། ཅེས་ཀྱི། རེད་བ། གང་ལྟར། ཁམས་དང་གང་ལྟར་ཁམས་དེ་ལ་ཁམས་བཅོ་བརྒྱད། ཕྱི་རོལ་ཡུལ་གྱི་ཁམས་དྲུག། རྟེན་དབང་པོའི་ཁམས་དྲུག། བརྟེན་པ་རྣམ་ཤེས་ཀྱི་ཁམས་དྲུག་བྱས་ནས་དྲུག་གསུམ་བཅོ་བརྒྱད་བྱས་ནས་ད་ག་ད་ཁམས་ཟེར་དུས་ཁམས་མང་པོ་ཡོད་རེད། ད་དེ་ནས་སྐྱེ་མཆེད་རེད་སྐྱེ་མཆེད་ལ་བཅུ་གཉིས་ཟེར་བ་རེད་སྐྱེ་མཆེད་བཅུ་གཉིས། ཕྱི་ཡི་སྐྱེ་མཆེད་དྲུག། ནང་གི་སྐྱེ་མཆེད་དྲུག་བྱས་ནས་སྐྱེ་མཆེད་བཅུ་གཉིས། འོ་ད་ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་པའི་ཨ་ནི་ཆོས་རིགས་མང་པོ་ཡོད་ཙང་ཆོས་ཀྱི་རྣམ་གྲངས་ཟེར་བ་རེད། ཧ་གོ་སོང་བ། མང་པོ། ད་འདི་ག་རེ་རེད་ལབ་ན་ཀུན་རྫོབ་བདེན་པ་རེད་དེ་ཚོ་ཚང་མ། ཕུང་པོ་དང་ཁམས་དང་སྐྱེ་མཆེད་ཟེར་ཡ་དེ་གྲས་དེ་ཀུན་རྫོབ་བདེན་པ་རེད། བྱས་ཙང་ཀུན་རྫོབ་བདེན་པ་ཡིན་པ་ཡིན་ཙང། ཆོས་ཉིད་ཀྱི་སྟོང་གཞི་ཆོས་ཅན་གྱི་ཁྱད་གཞི་རེད་ཁྱད་གཞི། ཆོས་ཀྱི་རྣམ་གྲངས་ཟེར་ཡ་དེ། ད་ལྟ་ཆོས་དེ་ཁྱད་གཞི་རེད་ཆོས་མང་པོ་འདུག་བ། ཕུང་པོ་ཁམས་དང་སྐྱེ་མཆེད་ཆོས་དེ་ཁྱད་གཞི་ཀུན་རྫོབ་བདེན་པ་རེད། ད། ཆོས་དེ་གྲས་དེ་འདུག་ཟེར་ནས། རྣ་བ་ལ་ཐོས་མིག་གིས་བལྟས། ཅིག་བྱེད་ཡོང་དུས་མི་འདྲ་བ་མི་འདྲ་བ་མང་པོ་ཡོད་བ་ཡིན་ཙང། ཨ་ནི། རྣམ་པ་སྣ་ཚོགས་པ་ཡོད་རེད། རྣམ་གྲངས་ཟེར་རྣམ་པ་སྣ་ཚོགས་པ་ཡོད་རེད། ཡིན་ན་ཡང་དེ་དག་ཐམས་ཅད་ཀྱི་གནས་ལུགས་སྟོང་པ་ཉིད་ཀྱི་ངོས་ནས་སྐད་ཆ་བཤད་ན་སྣང་བ་སྣ་ཚོགས་པ་ཡོད་མ་རེད། དུ་མ་རོ་གཅིག་རེད། ཧ་གོ་སོང། རོ་གཅིག་དུ་མ་ཆགས་ཀྱི་ཡོད་མ་རེད། དུ་མ་རོ་གཅིག་བྱ། དེ་འདྲ་ཡིན་ཙང་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ་ཟེར་ཡ་དེ། ཆོས་ཀྱི་རྣམ་གྲངས་ད་གིན་བཤད་དེ་ཡི་ཕུང་པོ་དང་སྐྱེ་མཆེད་དང་ཁམས་ལ་སོགས་པའི་ཀུན་རྫོབ་བདེན་པ་འདི་ཚོ་རེད་དེ། ཀུན་རྫོབ་བདེན་པ་དེའི་སྟེང་གི་གནས་ལུགས་སྟོང་པ་ཉིད་དེ། སྟོང་པ་ཉིད་དེ་མཉམ་པར་བཞག་ས་ཀྱི་ཡུལ་དེ་རེད། དེ་འདྲའི་སྟོང་ཉིད་ལ་མཉམ་པར་བཞག་པའི་ཏིང་ངེ་འཛིན་དེ་ལ་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལབ་པ་རེད། བྱས་ཙང་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ཟེར་དུས་ཕུང་པོ་དང་ཁམས་ལ་མཉམ་པར་བཞག་པའི་ཏིང་ངེ་འཛིན་ཟེར་གྱི་ཡོད་མ་རེད། ཕུང་པོ་དང་ཁམས་དང་སྐྱེ་མཆེད་དེ་ཆོས་བཞག་དེའི་སྟེང་གི་སྟོང་ཉིད་ལ་མཉམ་པར་བཞག་པའི་ཏིང་ངེ་འཛིན་ཡིན་ཙང་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན། འགྲིག་སོང་བས། རེད་སོང་བ། དོན་དག་དེ་ཧ་གོ་སོང་བས། ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ཟེར་དུས། ཕུང་པོ་དང་ཁམས་དང་སྐྱེ་མཆེད་ཀྱི་སྟེང་གི་སྟོང་ཉིད་ལ་མཉམ་པར་བཞག་པའི་ཏིང་ངེ་འཛིན་གོ་དགོས་རེད། འོ་ཡ། འོ་ཡ། ད་འདི་གི་ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་བྱས། སྙོམས་པར་ཞུགས་སོ་ཟེར་ཡོང་དུས། ཨ་ནི་བའི། ཆུ་ལ་ཆུ་བླུགས་ན། ཨ་ནི། ཐིམ་འགྲོ་གི་འདུག་བ། ཆུ་ལ་ཡང་རྡོ་དེ་འདྲས་གཡུགས་པ་ཡིན་པ་ཡིན་ན་འདི་རྡོ་རེད་འདི་ཆུ་རེད་ཟེར་ནས་ཁ་ཁ་བྱེད་ཡ་འདུག་བ། ཆུ་ལ་ཆུ་བླུགས་བཞག་པ་ཡིན་ན་ཁ་ཁ་བྱེད་ཡ་མི་འདུག་བ་དེ་ནང་བཞིན། སྙོམས་པར་ཞུགས་སོ་ཟེར་ཡོང་དུས། ཡུལ་ཅན། སྟོང་པ་ཉིད་རྟོགས་པའི་ཡེ་ཤེས་དེ་དང། ཡུལ། སྟོང་པ་ཉིད་གཉིས་པོ་དེ་དབྱེར་མེད་རོ་གཅིག་ཏུ་གྱུར་པའི་དོན་རེད། སྙོམས་པར་ཞུགས་ཟེར་ཡོང་དུས་ཁ་ཁ་འདྲ་པོ་ཅིག་མེད་པ། ཡུལ་དང་ཡུལ་ཅན་ཐ་དད་མེད་པ། ཡུལ་དང་ཡུལ་ཅན་གཉིས་དེ་རོ་གཅིག་ཏུ་བ། ཨ་ནི་བ། ག་ས། ཅིག་མཉམ་པར་བཞག་པ་གཅིག་ལ་སྙོམས་པར་ཞུགས་སོ་གསུངས། རེད་ཨོ་ཡ། ད་འདི་ཟེར་དུས་སངས་རྒྱས་བཅོམ་ལྡན་འདས་རྡོག་རྡོག་ལབ་ན་ག་རེ་ཟེར་དགོས་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་སྐབས་དེ་ཡི་ཚེ་དུས་དེ་ཡི་ཚེ། སངས་རྒྱས་བཅོམ་ལྡན་འདས་ཨ་ནི་ཆོས་ཐམས་ཅད་ཀྱི་སྟེང་གི་སྟོང་ཉིད་ལ་ཨ་ནི་མཉམ་པར་བཞག་ནས་བཞུགས་པ་རེད། བཀའ་མོལ་གང་ཡང་གནང་ཡོད་མ་རེད་ཟེར་ཟིག་ཡིན་འདྲ་ཆེ་ཧ་གོ་སོང་བ་དོན་དག་རྡོག་རྡོག་དེ་འདི་བྱས། ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། ཡང་དེའི་ཚེ་ཟེར་དུས་ཙམ་པ་ཡང། དེའི་ཚེ་ཟུ་དུ། བཅོམ་ལྡན་འདས། སྟོང་པ་ཉིད་ལ་མཉམ་པར་བཞག་པ་དང་དུས་མཉམ་དུ། དུས་དེའི་ཚེ། ལམ་སང་དུས་དེའི་ཚེ། སྤྱན་རས་གཟིགས་ག་རེ་གནང་རེད་ཟེར་ན། ཡང་དེའི་ཚེ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ། འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་བལྟ་ཞིང། ཕུང་པོ་ལྔ་པོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ་གསུངས། ད་དུས་དེའི་ཁ་ཐུག་དེ་ལ། འཕགས་པ་སྤྱན་རས་གཟིགས་ཀྱིས་ཡང་དེའི་ཚེ། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཟེར་འདུག་བ། བྱང་ཆུབ་སེམས་དཔའ་འཕགས་པའི་གང་ཟག་ལ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཟེར་གྱི་རེད། ད་དེའི་ནང་ནས་འཕགས་པ་སྤྱན་རས་གཟིགས་ལྟ་བུ་ངེས་དོན་ལ་མངོན་པར་རྫོགས་པ་སངས་རྒྱས་རེད་དེ། ཐུན་མོང་གདུལ་བྱའི་སྣང་ངོ་རྒྱུ་ཕ་རོལ་ཏུ་ཕྱིན་པའི་དབང་དུ་བཏང་ཡིན་ན་བྱང་ཆུབ་སེམས་དཔའ་ས་བཅུ་པ་བའི་ཨ་ནི་ཚུལ་བཟུང་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་བྱས། འཕགས་པ་སྤྱན་རས་གཟིགས་འཕགས་པ་ཟེར་དུས་བྱང་སེམས་འཕགས་པ་ཐེག་ཆེན་འཕགས་པ་བྱས། འཕགས་པ། སྤྱན་རས་གཟིགས་ཟེར་ཡས་དེ། ཨ་ནི། འགྲོ་བ་རྣམས་ལ་སྙིང་རྗེ་ཆེན་པོའི་གཞན་དབང་དུ་གྱུར་པའི་སྒོ་ནས། ཨ་ནི་བྱམས་བརྩེའི་སྤྱན་དེ། ནམ་ཡང་ཨ་ནི་མིག་བཙུམས་པ་མ་ཡིན་པ། ནམ་ཡང་མིག་མི་བཙུམས་པའི་སྒོ་ནས་གཟིགས་པ་ཡིན་ཙང་སྤྱན་རས་གཟིགས་ཟེར་བ་རེད། བྱས་ཙང་སྤྱན་རས་གཟིགས་ཟེར་དུས་སྤྱན་མི་བཙུམས་པར་གཟིགས་པ་ཟེར་མཁན་འདྲ་བྱས།

ཨ་ནི། སྤྱིར་སྤྱན་རས་གཟིགས་མཁྱེན་པ་དང་བརྩེ་བ་དང། ཨ་ནི་ནུས་པ་ལ་སོགས་པ་དེ་འདྲས་ཀྱི་དབང་དུ་ཕྱུག་པ་གཅིག་དག་རེད་དེ། གཙོ་བོ་གཙོ་བོ། ཨ་ནི། སྙིང་རྗེ་གྱི་དག་པའི་བདག་ཉིད་ཅན། སྙིང་རྗེ་གྱི་དག་པའི་ལྷ་མཆོག། སྙིང་རྗེ་ལ་དབང་དུ་གྱུར་པ་ལྟ་བུ་དེ་འདྲས་གཅིག་ཡིན་པའི་ཆ་ནས་སྤྱན་རས་གཟིགས་དབང་ཕྱུག་གསུང་གི་ཡོད་རེད། འཕགས་པ་སྤྱན་རས་གཟིགས་དབང་ཕྱུག་བྱས། ད་འདི་བར་དུ་དེ་ལ་དོན་དག་བསམ་བཏང་ཡོང་དུས་ཀྱང་སྒྲ་གཅིག་བཅུག་གི་རེད། འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཀྱང། ག་རེ་གནང་རེད་ཟེར་ན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་དེ་ཨ་ད། མཉམ་པར་བཞག་ས་སྒོམ་རྒྱག་ཡས་ཀྱི་ཨ་ནི་དོན་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ག་འདྲ། གཅིག་གི། རྣམ་ཀུན་མཆོག་ལྡན་གྱི་སྟོང་ཉིད་རྟོགས་པའི་ཤེས་རབ། འོ་དེ་འདྲས་ཀྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ། ཕྱིན་ཟིན་པ་ལ་སྦྱར་ན་སངས་རྒྱས་ཀྱི་རྒྱུད་ལ་སྦྱར། ཕྱིན་བྱེད་ལ་བསམ་བཏང་ན་བྱང་ཆུབ་སེམས་དཔའི་རྒྱུད་ལ་ཡང་ཡོད་རེད་པ། ད་ད་ལྟ་དེ་ཕྱིན་བྱེད་ལ་བསམ་བཏང་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པར་བྱས། ཟབ་མོའི་སྤྱོད་པ་ཉིད་ལ་ད་ཟབ་མོའི་སྤྱོད་པ་ཉིད་དེ་ཤེས་དགོས་རེད། ཟབ་མོའི་སྤྱོད་པ་ཟེར་བའི་དོན་དག་དེ་ཟབ་མོ་དེ་ཟབ་མོ་སྟོང་པ་ཉིད་དེ་བྱས། ཟབ་མོའི་སྤྱོད་པ་ཞེས་པའི་ཚིག་དེ་ཟབ་མོ་སྟོང་པ་ཉིད་ལ་ཨ་ནི། གཅིག་གི། ག་རེ་ཟེར། ཟབ་མོ་སྟོང་པ་ཉིད། འཛིན་སྟངས་ཀྱི་ཡུལ་དུ་བྱས་ནས་ཨ་ནི་དམིགས་པ་ཡིན་ཙང་ཟབ་མོའི་སྤྱོད་པ། དེ་འདྲ་གསུང་གི་ཡོད་རེད། རེད་པ། བྱས་ཟབ་མོའི་སྤྱོད་པ་ཟེར་དུས་ཟབ་མོ་སྟོང་པ་ཉིད་ལ་དམིགས་པའི་ཆ་ནས་ཟབ་མོའི་སྤྱོད་པ། དེ་བྱས། ད་ཡང་ཟབ་མོའི་སྤྱོད་པ་ཟེར་གྱི་གཅིག་དེ་ག་རེ་རེད་ལབ་ན་གོང་འདི་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་གཅིག་གསུངས་སོང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཁོ་རང་ཟབ་མོའི་སྤྱོད་པ་ལ་བཞག། བྱས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡིན་མཁན་གྱི། ཟབ་མོའི་སྤྱོད་པ་ཉིད་ལ་ཟབ་མོའི་སྤྱོད་པ་ཉིད་དེ་ལ་འོ། རྣམ་པར་བལྟ་ཞིང་གསུངས་རེད་ད། ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་བལྟ་ཞིང། ད་རྣམ་པར་བཤགས་རྣམ་པར་བལྟ་ཟེར་དེ་དོན་དག་དེ། ཨ་ནི། དེ་འདྲས་ཀྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཟབ་མོ་སྤྱོད་པ་དེ་ལ། ཨ་ནི། འཕགས་པ་སྤྱན་རས་གཟིགས་ཀྱིས། འཕགས་པ་སྤྱན་རས་གཟིགས་ཀྱིས། ཨ་ནི། དེ་འདྲས་ཀྱི་ཤེར་ཕྱིན། ད་འདུག་ཟེར་ལབ་དགོས་རེད་ད། རྣམ་པར་བལྟ་ཞིང་ཞེས་པའི་ཚིག་དེ་གིས་དེ་འདྲ་གོ་དགོས་རེད། ཟབ་མོ་སྟོང་པ་ཉིད། འཛིན་སྟངས་ཀྱི་ཡུལ་དུ་བྱས་ནས་མངོན་སུམ་དུ་གཟིགས། ཟབ་མོ་སྟོང་པ་ཉིད་རྟོགས་པའི་ཤེར་ཕྱིན་དེ། གང་ཟག་རང་ཉིད་ཀྱི་གང་དག། འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་རྒྱུད་ལ་ཡོད་པའི་ཡེ་ཤེས་རང་ཉིད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཡེ་ཤེས་ཀྱི་ངོ་བོ་ལ་ཡར་བསྐྱེད། འདི་འདྲ་ཞིག་གི་ཐོག་ནས་བསྒོམ་པ་ཡིན་ཙང། ཟབ་མོའི་སྤྱོད་པ་ཉིད་ལ་རྣམ་པར་བལྟ་ཞིང་ཟེར། ད་དོན་དག་མདོར་བསྡུས་ན། རྣམ་པར་བལྟ་ཞིང་ཟེར་དེ་བསྒོམ་ཞིང་ཞེས་པའི་དོན་དག་བྱས། བསྒོམ་ཟེར་དེ་ལ་གཉིས། དོན་རྣམ་སྒོམ་པ་དང་ཤེས་རྣམ་སྒོམ་པ་གཉིས་བྱས། དོན་རྣམ་སྒོམ་པ་ཟེར་དུས་དོན་རྣམ་འཛིན་སྟངས་ཀྱི་ཡུལ་དུ་བྱས་ནས་སྒོམ་པ། ཤེས་རྣམ་སྒོམ་པ་ཟེར་དུས་བློ་དེ་ཤེས་པ་དེ་ཡི་ངོ་བོ་ལ་སྐྱེས་ནས་སྒོམ་པ། དེ་འདྲ་ཡིན་པ་ཡིན་ཙང། ད་ལྟ་སྒོམ་ཟེར་དེ་ལ་དོན་རྣམ་སྒོམ་པའི་སྒང་ནས་བཤད་ན་དོན་རྣམ་གྱི་དོན་དེ་སྟོང་ཉིད་དེ་རེད་བ་སོང་ཙང་སྟོང་ཉིད་སྒོམ་ལབ་ན། སྟོང་ཉིད་དེ་འཛིན་སྟངས་ཀྱི་ཡུལ་དུ་བྱས་ནས་སྒོམ་ཡག་དེ་བྱས། རེད་བ་དེ་ཡང་མངོན་སུམ་དུ་འཛིན་སྟངས་ཀྱི་ཡུལ་དུ་བྱས་ནས་སྒོམ། སྟོང་ཉིད་སྒོམ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་དེ་ཤེས་པ་ལ་ཡར་སྦྱར་ནས་དེ་བསྒོམ་ལབ་པ་ཡིན་ན། འོ། ཁོ་རང་གི་རྒྱུད་ལ། ཁོ་རང་གི་རྒྱུད་ཀྱི་ཤེས་པ་དེ་སྤྱན་རས་གཟིགས་ཀྱི་ཐུགས་རྒྱུད་ཀྱི་ཤེས་པ་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་བློ་དེ་ཡི་ངོ་བོ་ལ་ཡར་སྐྱེས་ཧ་གོ་སོང། སྤྱན་རས་གཟིགས་ཐུགས་རྒྱུད་ཀྱི་ཤེས་པ་དེ་ཤེས་རབ་དེ། སྟོང་ཉིད་མངོན་སུམ་དུ་རྟོགས་པའི་ཤེར་ཕྱིན་གྱི་ངོ་བོ་ལ་ཡར་བསྐྱེད་ནས། སྟོང་པ་ཉིད་དེ་འཛིན་སྟངས་ཀྱི་ཡུལ་དུ་བྱས་ནས་བསྒོམ། བསྒོམ་པ་ཡིན་ཙང་རྣམ་པར་བལྟ། འོ་ད་དེ་གསུངས་རེད། བྱས་ཙང་ཀ། དེ་ཚོ་གནད་འགག་ཡོད་རེད། དོན་རྣམ་བསྒོམ་པ་དང་ཤེས་རྣམ་བསྒོམ་པ་ཟེར་དེ་ཚོ་ཤེས་ཡ་དེ། བྱས་ཙང་ད་ཨ་ད་ངས་ག་རེ་ཞུས་སོང་ད་དོན་དག་མདོར་བསྡུས་ན། འཕགས་པ་སྤྱན་རས་གཟིགས་དབང་ཕྱུག། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡིན་མཁན་གྱི་ཟབ་མོའི་སྤྱོད་པ་ཉིད་ལ།

འོ་ན་འཕགས་པ་སྤྱན་རས་གཟིགས་ཀྱིས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་དེ་འདྲ་གི་དཔེ་མཉམ་པར་བཞག་ཐུབ་ཡ་དེ་ག་འདྲ་ཟེར་ནས་བཞག་པ་རེད་ཟེར་ན། ཁོ་རང་གིས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་མཉམ་པར་མ་བཞག་པའི་སྔ་རོལ་ཏུ། ཕུང་པོ་ལྔ་པོ་ལ་སོགས་པའི་ཆོས་ཐམས་ཅད་རང་བཞིན་མེད་པ་ཤེས་ཡོད་རེད་དེ་གསུངས་དགོས་ཏེ། ཕུང་པོ་ལྔ་བོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ་གསུངས་གདའ། བྱས་ཙང་ད་ཕུང་པོ་ལྔ་པོ། ཕུང་པོ་ལྔ་པོ་ཟེར་དེ་ད་གིན་ཞུས་པ་ནང་བཞིན་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་འདུ་བྱེད་རྣམ་པར་ཤེས་པའི་ཕུང་པོ་བྱས་དེ་འདྲ་གི་ཕུང་པོ་ལྔ་པོ་དེ་དག་ལ་བྱས། ཡང་ཟེར་གྱི་ཡང་སྒྲའི་ནང་ལ། ཨ་ནི། ཁམས་བཅོ་བརྒྱད་དང་སྐྱེ་མཆེད་བཅུ་གཉིས་དེ་ཚོ་ལ་སོགས་པའི་ཆོས་གཞན་དེ་ཚོ་བསྡུ། རེ་བ། ཕུང་པོ་ལྔ་ཡིས་མཚོན་པའི་ཆོས་ཚང་མ་ལ། ཕུང་པོ་ལྔ་བོ་དེ་དག་ལ་ཡང། ད་ཆོས་ཐམས་ཅད་ཀྱི་སྟེང་གི་ཁྱད་ཆོས་སྟོང་པ་ཉིད་ཅིག་ཡོད་རེད་བ། དེ་སྟོང་པ་ཉིད་དེ་ད་ལྟ། ཤེས་རབ་སྙིང་པོ་གི། སྐབས་ལ་སྟོང་ཉིད་དེ། སྟོང་ཉིད་ཕྲ་ཤོས་དེ་མར་སོང་བ་ཡིན་ཙང། རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་རེད་བ། དེ་འདྲ་ཡིན་ཙང། ཕུང་པོ་ལྔ་བོ་དེ་དག་ལ་ཡང་ཟེར་དུས་ཀུན་རྫོབ་བདེན་པ་དེ་བྱས། ཁྱད་གཞི་ཀུན་རྫོབ་བདེན་པ་དེ་བྱས། རང་བཞིན་གྱིས་སྟོང་པ་ཟེར་དེ་ཁྱད་ཆོས་ཆོས་ཉིད་དེ་བྱས་ཆོས་ཉིད་དོན་དམ་བདེན་པ་དེ་རེད་སོང་བ། ཕུང་པོ་ལྔ་པོ་དེ་དག་ལ་ཡང་ཞེས་པའི་ཚིག་དེ་གིས་ཁྱད་གཞི་ཀུན་རྫོབ་བདེན་པ་བསྟན། རང་བཞིན་གྱིས་སྟོང་པ་ཞེས་པའི་ཚིག་དེ་གིས་ཁྱད་ཆོས་དོན་དམ་བདེན་པ་བསྟན། དེ་འདྲ་བའི་ཁྱད་གཞི་ཕུང་པོ་ལྔ་པོ་ལ་སོགས་པའི་ཆོས་ཀྱི་སྟེང་དུ། དོན་དམ་བདེན་པ་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་རྣམ་པར་ལྟའོ་ཟེར་ཡོང་དུས་སྒོམ་པ་རེད། བསྒོམ་གནང་བ་རེད། བྱས་ཙང་དེ་འདྲ་ཡིན་པ་ཡིན་དུས། གཞི་ཀུན་རྫོབ་བདེན་པའི་སྟེང་གི། ཁྱད་ཆོས་དོན་དམ་བདེན་པ། སྔར། རྟོགས་ཤིང་བསྒོམས་ནས་ཡོད་པ་ཡིན་ཙང། ད་ལྟ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་མཉམ་པར་བཞག་བསྡད་པ་དེ་འདྲས་ཅིག་བྱུང་བ་རེད་ཟེར་མཁན་འདྲ་ཞིག་འོ་ད་དེ་རེད། དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་ལྟའོ་བྱས། འདི་བྱས། ད་དེ་ནས་དེ་པ་རུ་དེ་ལ་ས་བཅད་བྲིས་ནའང་ས་ད་ཡང་ས་བཅད་ཡོད་རེད། ད་དེ་པ་རུ་གི་ས་བཅད་དེ་ག་རེ་རེད་ཟེར་ན་ཁ་སང་ང་ཚོ་ཡ་གི། གཉིས་པ་གཞུང་དོན་ལ་གསུམ་གླེང་བསླང་བ་དོན་གཏན་ལ་འབེབས་པ། ཡི་རང་མངོན་པར་བསྟོད་པ་གསུམ་ཡོད་བ། ད་གསུམ་གྱི་ནང་ནས་གླེང་བསླང་བ་དེ་ལ་གཉིས་རེད་གཉིས་དེ་ཆ་ཚང་ཕྱིན་ཚར་རེད། ད་གསུམ་པ། ག་རེ་ཟ། ད་གིན་རྩ་བའི་ས་བཅད་ཀྱི་ནང་གི་གཉིས་པ། དོན་གཏན་ལ་དབབ་པ་ཟེར་དེ་རེད། དོན་གཏན་ལ་དབབ་པ་ཟེར། བྲིས་ན། ས་ཨས་དོན་གཏན་ལ་དབབ་པ། ད་དོན་གཏན་ལ་དབབ་པ་ཟེར་དེ་ལ་གཉིས། དྲི་བ་དང་ལན་གཉིས་བྲིས། དྲི་བ་དང་ལན་གཉིས་ཀྱི་ནང་གི་དང་པོ་དྲི་བ་ནི་ཟེར་ཨང་སོང་དང་པོ་དྲི་བ་ནི་བྱས། ད་དྲི་བ་འདི་རེད་ད། ད་དྲི་བ་འདི་ག་ནས་ག་ཡི་བར་དུ་རེད་ཟེར་ན། དེ་ནས་སངས་རྒྱས་ཀྱི་མཐུས་ཚེ་དང་ལྡན་པ་ཤཱ་རིའི་བུས་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་འདི་སྐད་ཅེས་སྨྲས་སོ། རིགས་ཀྱི་བུ། གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ།

སྤྱད་པ་ལབ་པ་རེད། ན་རོ་ཡོད་མ་རེད་ཟབ་མོ་སྤྱད་པ་སྤྱོད་པར་འདོད་པ་དེ་དག་པ་རེད། ཧེ་སོང། ཟབ་མོ་སྤྱད་པ་སྤྱོད་པར་འདོད་པ། ཟབ་མོ་སྤྱད་པ་སྤྱོད་པར་འདོད་པ་དེས་ཇི་ལྟར་བསླབ་པར་བྱ། དེ་སྐད་ཅེས་སྨྲས་པ་དང། དེ་རྟགས་བརྒྱབ་བཞག། དེའི་བར་དུ་དྲི་བ་རེད་འདུག་བ། ད་དང་པོ་ཉིད་ལ་ས་བཅད་ཀྱི་དོན་དག་འདི་བློ་ལ་བཞག་ན། དྲི་བ་ཟེར་དེ་ག་རེ་རེད་ལབ་ན། ཨ་ནི། དེ་རེད་ག་རེ་ཟ། ཤཱ་རིའི་བུ་གིས་དྲི་བ་དྲི་བ་བཏང་མཁན་དེ་ཤཱ་རིའི་བུ། དྲི་བ་གཏོང་ས་ཀྱི་ཡུལ་དེ་འཕགས་པ་སྤྱན་རས་གཟིགས། དེ་འདྲ་ཡིན་ཙང་ཤཱ་རིའི་བུ་གིས་འཕགས་པ་སྤྱན་རས་གཟིགས་ལ་དྲི་བ་བཏང་བ་ཡིན་ཙང་དྲི་བ་ལབ་པ་རེད་བྱས་ཙང་ས་བཅད་དེ་དེ་རེད། ད་འདི་དཔེ་ཆ་ནང་ལ་ཐོན་གྱི་འདུག་བ། དེ་ནས་སངས་རྒྱས་ཀྱི་མཐུས་ཚེ་དང་ལྡན་པ་ཤཱ་རིའི་བུས་ཟེར། ད་འདི་གནད་འགག་ཆེན་པོ་འདུག་བ། སངས་རྒྱས་ཀྱི་མཐུས་ཚེ་དང་ལྡན་པ་ཤཱ་རིའི་བུས་གསུངས་འདུག་བ། བྱས་ཙང་དེ་འདྲ་ཡིན་པ་ཡིན་དུས། དྲི་བ་བཏང་མཁན་དེ་ཤཱ་རིའི་བུ་རེད། ལན་རྒྱག་མཁན་དེ་འཕགས་པ་སྤྱན་རས་གཟིགས་རེད། དེ་འདྲ་ཡིན་པ་ཡིན་ཙང། ང་ཚོ་འོ་ན། བསམ་བློའི་ནང་ལ་ཡང་ག་རེ་ཡོང་སྲིད་ཀྱི་རེད་ཟེར་ན། ཤེས་རབ་སྙིང་པོ་དེ་སངས་རྒྱས་ཀྱི་མདོ་རེད་ཟེར་གྱི་འདུག། སངས་རྒྱས་ཀྱི་མདོ་ཡིན་པ་ཡིན་ཙང་ཤེར་ཕྱིན་གྱི་མདོ་ཡིན་པ་ཡིན་ཙང། ཨ་ནི་ཤེས་རབ་སྙིང་པོ་དེ་སངས་རྒྱས་ཀྱི་བཀའ་ཆགས་རེད། ད་སངས་རྒྱས་ཀྱི་བཀའ་ཡིན་ཟེར་གི་འདུག་ཤེས་རབ་སྙིང་པོ་རང་ཀློག་ཡོང་དུས། ཨ་ནེ། ཤཱ་རིའི་བུ་གི་དྲི་བ་དང་སྤྱན་རས་གཟིགས་ཀྱི་ལན་བསྐྱོན་འདི་མ་གཏོགས་སངས་རྒྱས་ཁོ་རང་གིས་དངོས་སུ་ཆོས་གསུངས་མི་འདུག་དེ་འདྲ་ཡིན་ཙང་དེ་བྱང་ཆུབ་སེམས་དཔས་གསུངས་པ་རེད་ཤག་བསྟན་བཅོས་རེད་མ་གཏོགས་མདོ་ཨ་ཡིན་ན་དོགས་པ་ཡོང་གི་རེད་ཧ་གོ་སོང་ཨ། བྱས་ཙང་ད་དེ་དོགས་པ་དེ་ཡོང་ཡོང་གི་ཡོད་བ་ཡིན་ཙང་དོགས་པ་དེ་བཀག་ཡག་གི་ཆེད་དུ་ཨ་ད་དེ་ཨ། དེ་ནས་སངས་རྒྱས་ཀྱི་མཐུས་གསུང་དགོས་དེ་རེད། ད་དེ་གིས་ག་རེ་བསྟན་དགོས་རེད་ལབ་ན་དང་པོ་ཉིད་ལ་བཀའ་དང་བསྟན་བཅོས་ཟེར་མཁན་དེ་རོབ་ཙམ་ཤེས་དགོས་རེད་ད་ང་རང་ཚོ། ཟེར་ཡ། ང་ཚོ་ནམ་རྒྱུན་ཡོངས་གྲགས་ལ། བཀའ། ཟེར་དུས་ཙམ་པ་ཞེ་ས་བརྒྱབ་ཡོང་དུས། མི་སུས། སྐད་ཆ་བཤད་པ་ཡིན་ནས་བཀའ་གནང་གི་འདུག་ཟེར་ཡ་འདྲ་བོ་ཅིག་བཀའ་སློབ་གནང་གི་འདུག་ཟེར་གི་རེད་བ། ཡིན་ནས་ང་ཚོ་དེ་གཞུང་ཆེན་མོའི་སློབ་སྦྱོང་བྱེད་ཡོང་དུས་ནང་དོན་རིག་པའི་གཞུང་ཆེན་སློབ་སྦྱོང་བྱེད་ཡོང་དུས། བཀའ་དང་བསྟན་བཅོས་ཟེར་ནས་བཀའ་ཟེར་ཡོང་དུས་མི་ཟེར་ཚད་ཚང་མ་ལ་བཀའ་ཟེར་གི་མ་རེད། སངས་རྒྱས་ཀྱིས་གསུངས་པའི་གསུང་ལ་བཀའ་ཟེར་གི་རེད་ཧ་གོ་སོང་ཨ། བཀའ་ཟེར་དུས་རྒྱལ་བའི་བཀའ་ལ་གོ་གི་རེད་རྒྱལ་བའི་བཀའ། བསྟན་བཅོས་ཟེར་ཡོང་དུས་ཨ་ནི་བྱང་ཆུབ་སེམས་དཔའ་འདྲ་པོ་དང། ཉན་རང་འཕགས་པ་འདྲ་པོ་དེ་འདྲས་དང་མཁས་པ་ཆེན་པོ་འདི་འདྲས་ཀྱིས་ཨ་ནི་གསུང་བཞག་པའི་བསྟན་བཅོས་དེ་ཚོ་ལ་བསྟན་བཅོས་ཟེར་གི་རེད། སོང་ཙང་བཀའ་དང་བསྟན་བཅོས་གཉིས་སུ་ཕྱེ་བའི་བཀའ་ཟེར་དུས་སངས་རྒྱས་ཀྱི་གསུང་ཉག་གཅིག་ལ་གོ་དགོས་རེད་ཧ་གོ་སོང་ཨ། སངས་རྒྱས་ཀྱི་བཀའ་ལ་གོ་དགོས་རེད་བཀའ་དང་བསྟན་བཅོས་གཉིས་སུ་ཕྱེ་བའི་བཀའ་ཟེར་དུས་དེ་རེད། བྱས་ཙང་དེ་འདྲས་ཡིན་ཙང་ད། བཀའ་དང་བསྟན་བཅོས་གཉིས་སུ་ཕྱེ་བའི་བཀའ་དེ་གི། བཀའ་དེ་ལ་མིང་གཞན་ག་རེ་བཏགས་ཀྱི་རེད། མདོ་ཟེར་གྱི་རེད་མདོ་ཡང་ཟེར་གྱི་རེད་བཀའ་ཡང་ཟེར་གྱི་རེད་དེ་འདྲས་ཡིན་པ་ཡིན་ཙང། བཀའ་དང་མདོ་ཟེར་གཉིས་བྱས། མིང་འདི་གཅིག་པ་བྱས་དོན་དག་བྱས། ད་བཀའ་དང་མདོ་ཡི་མཚན་ཉིད་ཡོད་རེད་མཚན་ཉིད། བཀའ་ཟེར་ན་ག་འདྲས་ཅིག་ལ་ཟེར་གི་རེད་བྱས་ནས་དོན་དག་ཅིག་བཤད་དགོས་རེད་བ། ད་དེ་ལ་ཡ། པན་ཆེན་བསོད་ནམས་གྲགས་པའི་གསུང་འདི་ཡག་པོ་འདུག་བ། གདུལ་བྱའི་ཉོན་མོངས་སྤོང་དོན་དུ། སྟོན་པས་གསུངས་པའི་གསུང་རབ་མཐར་ཐུག་བཀའ་ཡི་མཚན་ཉིད་ཟེར་བ་རེད་ད། བྱས་ཙང་བཀའ་ཟེར་མཁན་དེ་ག་འདྲས་ཅིག་ལ་ཟེར་གི་རེད་ལབ་ན། གདུལ་བྱ། ཨ་ནི་ཉན་ཐོས་རང་རྒྱལ་ཐེག་ཆེན་གྱི་ལ་སོགས་པའི། གདུལ་བྱ་སེམས་ཅན་རྣམས་ཀྱི། ཉོན་མོངས་སྤོང་བའི་དོན་དུ། གདུལ་བྱའི་ཉོན་མོངས་སྤོང་བའི་དོན་དུ། གདུལ་བྱའི་ཉོན་མོངས་སྤོང་དོན་དུ། སྟོན་པས་གསུངས་པ། ཟེར་དུས་སྟོན་པ་སངས་རྒྱས་ཀྱིས་གསུངས་པ་ཡིན་པ། དེ་འདྲའི་གིས་གསུངས་པའི་གསུང་དེ་ཡང་གསུང་རབ་ཀྱི་ནང་ནས་མཐར་ཐུག་པ། འོ་དེ་འདྲས་ཅིག་ད་གང་ལྟར། གདུལ་བྱའི་ཉོན་མོངས་སྤོང་དོན་དུ། སྟོན་པས་གསུངས་པའི་གསུང་རབ་མཐར་ཐུག། ཧཱུྃ་སོགས་གསུང་རབ་མཐར་ཐུག། བཀའ་ཡི་མཚན་ཉིད་ཟེར་བ་ཡིན་པ་རེད། རེད་སོང་ཨ། བཀའ་ཡི་མཚན་ཉིད་དེ་རེད། ཨོ་ཡ། བཀའ་ཟེར་ན་དེ་འདྲའི་ཅིག་ཏུ་གོ་དགོས་རེད། བྱས་ཙང་ད་དེ་ག་འདྲས་འདུག། གོ་རྒྱུ་ཞིག་འདུག་བ། སངས་རྒྱས་ཀྱི་བཀའ་ཟེར་དུས་ཙམ་པ། གདུལ་བྱའི་ཉོན་མོངས་དགོས་པ་དེ་ག་རེ་རེད་དོ། གདུལ་བྱའི་ཉོན་མོངས་སྤོང་ཡག་གི་དོན་དག་རེད་དོ་ཨ། མ་གཏོགས་སངས་རྒྱས་ཁོ་རང་ལ་ཡང་དད་པ་ཅིག། དགའ་པོ་བྱེད་ཡ་དང་སངས་རྒྱས་ཁོ་རང་ལ་ཡང་ཅིག་ཕུལ་རོགས་བྱས་ན་བསམ་པ་འདྲ་བོ་དང་དེ་འདྲ་རེད་མི་འདུག་བ། སངས་རྒྱས་ཀྱི་གསུང་ཡག་དེ་གདུལ་བྱའི་ཉོན་མོངས་སྤོང་བའི་དོན་དུ་གསུངས་པ་རེད། གདུལ་བྱའི་ཉོན་མོངས་སྤོང་དོན་དུ། སྟོན་པས་གསུངས་པ་གསུང་མཁན་སྟོན་པས་གསུངས་པ། གསུང་རབ་ཀྱི་ནང་ནས་མཐར་ཐུག་པ་རྩ་བ། འོ་དེ་འདྲས་ཅིག་ལ་ཨ་ནི་བཀའ། ཟེར་དེ་རེད་ཨ་ལེ་འདི་ཅིག་ངེས་པ་བྱེད། དེ་བྱས། ད་དེ་ནས། ད། འོ་ན་སངས་རྒྱས་ཀྱི་བཀའ་དེ་ལ། རིགས་མི་འདྲ་བ་ག་ཚོད་ཡོད་རེད་ཟེར་ན་གསུམ་ཡོད་རེད་ལབ་བ་རེད་ཨ་ལེ་དེ་ཤེས་པ་བྱེད་ཨ། སངས་རྒྱས་ཀྱི་བཀའ་ལ་གསུམ་བྱས། སངས་རྒྱས་ཀྱི་བཀའ་ལ་གསུམ་དེ་ག་རེ་ཤག་ལབ་ན། ཞལ་ནས་གསུངས་པའི་བཀའ། བྱིན་གྱིས་བརླབས་པའི་བཀའ། རྗེས་སུ་གནང་བའི་བཀའ་ཧཱ་འདི་ཤེས་པ་བྱེད་དང། འདི་མ་ཤེས་ན་ཤེས་རབ་སྙིང་པོ་འདི་ག་བ་བཞག་དགོས་ཡོད་མེད་ཧ་གོ་མ་རེད། བྱས་དེ་ཡིན་དུས་དང་པོ་འདི་ཤེས་པ་བྱེད་ཨ་སངས་རྒྱས་བཀའ་ལ་ག་ཚོད་གསུམ། ཞལ་ནས་གསུངས་པའི་བཀའ། ཞལ་ནས་གསུངས་པའི་བཀའ་བྱས་ཨ་ནི། བྱིན་གྱིས་བརླབས་པའི་བཀའ། བྱིན་གྱིས་བརླབས་པའི་བཀའ་བྱས། དེ་ནས། རྗེས་སུ་གནང་བའི་བཀའ། ཞལ། ཞ་ལ་ཞལ། ཞལ་ནས་གསུངས་པའི་བཀའ་ཟེར་དུས་སངས་རྒྱས་བཅོམ་ལྡན་འདས་ཞལ་རང་ནས་གསུངས་པ་དེ་ལ་ཞལ་ནས་གསུངས་པའི་བཀའ་ཟེར་གི་རེད་ཧ་གོ་སོང་ཨ། ཞལ་ནས་གསུངས་པའི་བཀའ། ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་ནས་གསུངས་པའི་བཀའ་འདི་ཞོ། བདེན་པ་བཞི་ཡི་ཆོས་འཁོར་འདི་ཤག། བདེན་བཞི་ཡི་ཆོས་དེ། ཧ་གོ་སོང་བ། བདེན་བཞི་ཡི་བཀའ་དེ་ཤག། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ། འདི་ནི་ཀུན་འབྱུང་འཕགས་པའི་བདེན་པའོ་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་རང་ནས་གསུངས་རེད་བ། དེ་འདྲ་ཡིན་ཙང་ཞལ་ནས་གསུངས་པའི་བཀའ། དེ་རེད། དེ་གོ་སོང་བ། དཔེར་ན་དཔེ་མཚོན་སྦྱར་ན་བདེན་བཞི་ཆོས་འཁོར་ལྟ་བུ་བྱས། ད་དེ་ནས་ཨང་ཀི་གཉིས་པ་དེ་ག་རེ་རེད་གསུངས། ལ། བྱིན་གྱིས་བརླབས་པའི་བཀའ། ད་བྱིན་གྱིས་བརླབས་པའི་བཀའ་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཁོང་རང་གི་ཞལ་ནས་དངོས་སུ་མ་གསུངས་པ་བྱས། སངས་རྒྱས་བཅོམ་ལྡན་འདས་ཀྱིས་ཨ་ནི་བྱང་ཆུབ་སེམས་དཔའ་འདྲ་བོ་དེ་འདྲའི་ཉན་ཐོས་ཆེན་པོ་འདྲ་བོ་དེ་འདྲས་ལ་ཨ་ནི་རྒྱུད་བྱིན་གྱིས་བརླབས། དེ་ལ་བརྟེན་ནས་ཁོ་རང་གིས་མར་ཅིག་གསུངས་ཡོང་ན། སངས་རྒྱས་བཅོམ་ལྡན་འདས་ཀྱི་བྱིན་རླབས་ཀྱི་ཐོག་ནས་བྱུང་བའི་བཀའ་ཡིན་པ་ཡིན་ཙང་བྱིན་གྱིས་བརླབས་པའི་བཀའ་ཟེར་དགོས་བ་རེད། གསུང་མཁན་དངོས་གནས་འདི་ད་ཁོ་རང་རེད་བ། ཡིན་ན་ཡང་ཁོང་གི་གསུང་ཡག་དེ་བཅོམ་ལྡན་འདས་ཀྱི་བྱིན་གྱིས་བརླབས་པ་ལ་བརྟེན་ནས་བྱུང་བ་རེད། དེ་འདྲ་ཡིན་པ་ཡིན་ཙང་ད་ལྟ་དེ། དེ་ནས་སངས་རྒྱས་ཀྱི་མཐུས་ཚེ་དང་ལྡན་པ་ཤཱ་རིའི་བུས་ཟེར་གྱི་དྲི་བ་བཏང་ཡག་གི་དྲི་ཚིག་འདི་སངས་རྒྱས་ཀྱི་བཀའ་ཡིན་ལབ་དགོས་རེད། བཀའ་ཡི་ནང་ནས་དང་པོ་དེ་མ་རེད་ཞལ་ནས་གསུངས་པའི་བཀའ་མ་རེད། བྱིན་གྱིས་བརླབས་ནས་བྱུང་བ་ཡིན་པ་ཡིན་ཙང་བྱིན་གྱིས་བརླབས་པའི་བཀའ་ཟེར་མཁན་དེ་ཆགས་རེད།

ཨོ་ཡ། ད་ད་ད། འདི་རེད་ད། བྱིན་གྱིས་བརླབས་པའི་བཀའ་ཟེར་དེ་ངས་ག་རེ་ཟེར་སོང། བཅོམ་ལྡན་འདས་ཀྱི་ཞལ་ནས་དངོས་སུ་གསུངས་པ་མ་ཡིན་པ། བཅོམ་ལྡན་འདས་ཀྱིས་ཨ་ནི་མཐུ་དང་ནུས་པའི་བྱིན་གྱིས་བརླབས་པ་ལ་བརྟེན་ནས་བྱུང་བཞག་པ། ཨོ་དེ་འདྲས་ཀྱི་བཀའ། ད་འདི་ཚོ་ཡ་མཚན་པོ་ཞེ་པོ་འདུག་བ། བྱིན་གྱིས་བརླབས་པའི་བཀའ་འདི་འདྲས་འགའ་ཞིག་འདི་འདྲས་ཨ་ལས། མི་ལ་བྱིན་གྱིས་བརླབས་པ་ཡོད་རེད་ཨ་ནི། དེ་འདྲས་ག་རེ་ཟ་ལྗོན་ཤིང་དེ་འདྲས་ལ་བྱིན་གྱིས་བརླབས་པ་ཡོད་རེད།

ད་ལྗོན་ཤིང་དེ་འདྲའི། ལ། སངས་རྒྱས་བཅོམ་ལྡན་འདས་ཀྱིས་བྱིན་གྱིས་བརླབས་ཡོང་དུས། ལྷགས་པའི་གྱི། ལྷགས་པ་ཅིག་རྒྱབ་ཡོང་དུས། ལྗོན་ཤིང་གཡོས་བྱས། ང་ཚོ་ཡིན་ན་ད། ཧུར་རུ་ཧུར་རུ་ཟེར་གྱི་རེད་བ། དེ། སྒྲ་དེ་གྲགས་པའི་ཁ་ཐུག་དེ་ལ་སངས་རྒྱས་ཀྱིས་བྱིན་གྱིས་བརླབས་ཡོང་དུས། ཡང། མི་རྟག་པ་བསྟན་པའི། མི་རྟག་པ་བསྟན་ཡ་ད་དེ་འདྲས་ཀྱི་ཡོང་གི་ཡོད་རེད། བྱས་ཙང་དེ་འདྲས་ཡིན་པ་ཡིན་ཙང། བྱིན་གྱིས་བརླབས་པ་ཟེར་ཡ་དེ། གང་ཟག་ལ་བྱིན་གྱིས་བརླབས་པ་དང། ཨ་ནི་བྱེད་ཀྱི། ལྗོན་ཤིང་དང་དེ་འདྲས་ལ་བྱིན་གྱིས་བརླབས་པ་སྣ་ཚོགས་ཡོང་གི་འདུག། གང་ལྟར་སངས་རྒྱས་ཀྱི་མཐུ་ལ་བརྟེན་ནས་ཡོང་ཡ་དེ་རེད། ཨོ་ཡ། ཨོ་དེ་ལ་བྱིན་གྱིས་བརླབས་པའི་བཀའ། ད་ད་ལྟ་འདི་བྱིན་གྱིས་བརླབས་པའི་བཀའ་རེད་རེད་སོང་ཨ། ཨ་ལས་འདི་བྱེད་ཨ་འདི་བྱ། ད་དེ་ནས་རྗེས་སུ་གནང་བའི་བཀའ་ཟེར་ཞིག་འདུག་བ། རྗེས་སུ་གནང་བའི་བཀའ་ཟེར་ཡ་དེ་གཞུག་གུ་འོ་དེ་ཡོང་གི་རེད། ཨ་ནི། འཕགས་པ་ག་ཤཱ་རིའི་བུས་ཀྱིས་སྤྱན་རས་གཟིགས་ལ་དྲི་བ་དྲིས། སྤྱན་རས་གཟིགས་ཀྱིས་ལན་བསྐྱོན་ཆ་ཚང་བྱས་ཚར་དུས། གཞི་ནས་བཅོམ་ལྡན་འདས། སྟོང་ཉིད་ལ་མཉམ་པར་བཞག་པའི་མཉམ་བཞག་ནས་ཡར་ལངས་ནས། ཨོ་ད་ཁྱེད་རང་གཉིས་ཀྱི་དྲི་བ་དྲིས་ལན་བྱེད་ཡ་དེ་ཡག་པོ་ཞེ་དྲག་བྱུང་སོང། ལེགས་སོ་ལེགས་སོ་རིགས་ཀྱི་བུ་དེ་དེ་བཞིན་ནོ་དེ་དེ་བཞིན་ཏེ་ཟེར་བྱས་ཡོང་གི་རེད་བ་དེ། ཨོ་དེ་ཨ་ནི་རྗེས་སུ་གནང་བའི་བཀའ་ཟེར་ད་དཔེ་ཡག་པོ་བྱུང་སོང། རྗེས་སུ་ཡི་རང་དང་འབྲེལ་ནས་གསུངས་པའི་བཀའ་རེད་བ་ཨོ་དེ་རེད། ཨོ་ད་འདུག་སེ་བྱས་ནས་སངས་རྒྱས་ཀྱི་བཀའ་དེ་ལ་གསུམ་ཡོད་ཟེར་དེ་ཤེས་དགོས་རེད་དང་པོ་དེ་གསལ་པོ་རེད་སོང་ཨ། ཨོ་ཡ།

ང་རང་ཚོ་རིག་གཞུང་དང་ཉམས་ད་ག་ཚོད་ཉམས་འགྲོ་གི་འདུག་བསམ་བློ་ཞིག་བཏང་དུས། གནའ་སྔ་མོ་བཅོམ་ལྡན་འདས་བཞུགས་དུས་ཙམ་པ། ང་རང་ཚོ་དེང་སང་ནང་བཞིན་མི་ཕར་ཚུར་སྐད་ཆ་བཤད་ཡ་ཡོད་རེད་བ་སྐད་བཤད་དུས་ཝ་ཡེ་ཁྱོད་ག་འདྲས་ཡིན་པ་ཟེར་ཁྱོད་རང་ག་པར་འགྲོ་གི་ཟེར་དེ་འདྲས་རྒྱུ་འདྲས་མི་འདུག་བ། བས་བཅོམ་ལྡན་འདས་ཀྱིས་མར་བཀའ་མོལ་གནང་ཡོང་དུས་གཅིག་སྐད་བཏང་ཡིན་དུས་ན་དབྱིན་ཇི་སྐད་ལ་མ་སོང་ན་ཧེ་ལོ་ཟེར་ཡ་འདྲ་བོ་ད་བོད་པའི་ལ་ཡིན་ན་ཝ་ཡེ་ཇོ་ལགས་ཟེར་དེ་འདྲ་ཡོད་རེད་བ་དེའི་ཚོད་དེ་བཅོམ་ལྡན་འདས་ཀྱིས་ཚེ་དང་ལྡན་པ་གསུངས་སོ། དེང་སང་དེ་བེད་སྤྱོད་སུས་བཏང་བསྡད་མ་རེད་བ་དེ་ཅིག་ཉམས་ཚར་རེད། བྱས་ཙང་ཚེ་དང་ལྡན་པ་ཟེར་ན་གོ་རྒྱུ་ཞེ་པོ་ཡོད་རེད། མི་དེ་ལ་ཚེ་དང་ལྡན་པ་ལབ་ཚར་དུས་ཚེ་དང་ལྡན་པའི་གོ་རྒྱུ་ཅིག་སླེབས་ཚར་ན་ལམ་སང་བསམ་བློ་བཏང་དགོས་ཡ་ཅིག་ཆགས་ཀྱི་ཡོད་རེད་ད། ཚེ་དང་ཚེ་དང་ལྡན་པ་ཟེར་དུས་ང་ཚོ་དེང་སང་བསྔོ་རྟེན་ཕུལ་མཁན་ཚོས་ཀྱིས་ཨ་ནི་ཅིག་བསྔོ་རྟེན་ཅིག་ཕུལ་ཡོང་དུས་འདི་ག་རེ་གི་བསྔོ་རྟེན་ཡིན་པ་ཟེར་དུས་དྲི་མཁན་དེ་གིས་ཡང་ཚེ་ལས་འདས་པ་ཡིན་ཟེར་ཡག་ཅིག་རེད་བ། ཨ་ནི་མ་ཤི་བ་ཅིག་གི་ཅིག་ཡིན་ན་བསྔོ་བ་སྨོན་ལམ་བརྒྱབ་ན་དེ་ཚེ་དང་ལྡན་པ་ཡིན་ཟེར་གྱི་རེད་བ། ཚེ་དང་ལྡན་པ་ག་རེ་ཡིན་ཨ་དགོས་བ་མ་ཚེ་དང་ལྡན་པ་ཟེར་དུས་ཚེ་ཡོད་མཁན་ཅིག་བསམ་འཁོར་བསྡད་ཀྱི་རེད་བ། དེ་གཅིག་པོ་མ་རེད། ཚེ་དང་ལྡན་པ་ཞེས་པའི་དོན་དེ། ཚེ་དེ་མི་ཚེ་བྱས། ལྡན་པ་ཟེར་དེ་དོན་དང་ལྡན་པ་བྱེད་མཁན་ཟེར་དགོས་རེད། མི་ཚེ་དོན་ལྡན་བྱེད་མཁན་ཟེར་དགོས་རེད་ཚེ་དང་ལྡན་པ་ཟེར་དུས། སོ་སོ་ང་རང་ཚོ་གཅིག་གིས་གཅིག་ལ་ཡ། ཚེ་དང་ལྡན་པ་ཨ་ནི་བཀྲ་ཤིས་ཚེ་དང་ལྡན་པ་བློ་བཟང་ཚེ་དང་ལྡན་པ་བསྟན་འཛིན་ལབ་པ་ཡིན་ན། ཁོས་དེ་གོ་ཡོང་དུས་ཨོ་ཡེ་ང་ལ་མི་ཚེ་དོན་དང་ལྡན་པ་བྱེད་མཁན་ལབ་ཀྱི་འདུག་ངས་གཟབ་གཟབ་བྱེད་དགོས་འདུག་བསམ་གྱི་རེད་བ།

སྤྱིར་བཏང་བུ་དང་བུ་མོ་ཡིན་ཚད་ཚང་མ་ལ་རིགས་ཀྱི་བུ་དང་བུ་མོ་ཟེར་གྱི་ཡོད་མ་རེད། ད་ལྟ་རིགས་ཀྱི་བུ་དང་བུ་མོ་ཟེར་དེ། སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་སུ་འབྲངས་པའི་རྗེས་འབྲང་གི་ནང་པ་ཡིན་པ། ནང་པའི་ནང་ནས་ཨ་ནི་ཉན་ཐོས་ཀྱི་རིགས་དང་རང་རྒྱལ་གྱི་རིགས་དང་ཐེག་ཆེན་གྱི་རིགས་གང་ཡང་རུང་བ་ཅིག་ལ་ཡོད་བསྡད་མཁན་གྱི་གང་ཟག་དེ་ཚོ་ལ། གང་ཟག་བུ་དེ་ཚོ་ལ་རིགས་ཀྱི་བུ། བུ་མོ་དེ་ཚོ་ལ་རིགས་ཀྱི་བུ་མོ་ལབ་རེད། གང་ལྟར་བཅོམ་ལྡན་འདས་ཀྱི་རྗེས་འབྲང་གི།

བཀའ་འདྲི་ཞུ་ས་དེ་སྤྱན་རས་གཟིགས་ལ་ཚུར་འབོད་ནས། ད་རིགས་ཀྱི་བུ། གང་ལ་ལ་ཟེར་དུས། རིགས་ཀྱི་བུ། གང། སུ། ག་ས། གང་ཡང་རུང་བ་ཟེར་མཁན་རེད། གང་ལ་ལ་ཟེར་དུས་སུ་རུང་རུང་ཞིག། རུང་བ་གང་ཡང་རུང་བ་ཞིག་གིས་ལབ་མཁན་རེད། རིགས་ཀྱི་བུ་གང་ལ་ལ་བྱས། ད་དེ་ནས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་ཟབ་མོ། སྤྱད་པ་སྤྱོད་པ་ཟབ་མོ་སྤྱད་པ་དེ་བཞག་དང། ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡག་དེ་ད་གིན་ཞུས་པ་ནང་བཞིན་བྱས། སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་ཕར་ཕྱིན་དྲུག་གི་ནང་གི་ཤེར་ཕྱིན་དེ་རེད་བ། སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་ཀྱི་ཕར་ཕྱིན་བྱས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཟབ་མོ་སྤྱད་པ་ཟེར་དུས་དེ་འདྲའི་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཟབ་མོ་ཡིན་པའི་ཆ་ནས་ཟབ་མོ་བྱས། སྤྱད་པ་དང་སྤྱོད་པ་གཉིས་དེ་ཁག་ཁག་རེད། སྤྱད་པ་ཞེས་པའི་ཚིག་དེ་ཨ་ནི་བྱ་བྱེད་ལས་གསུམ་གྱི་ནང་ནས་ཨ་ནི་བྱ་བའི་ཚིག་བྱ་ཡུལ་བསྟན་པའི་ཚིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་ཙང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་སྒོམ་ཡག་ཡིན་པ་ཡིན་ཙང་སྤྱད་པ་ལབ་རེད་སོ་སྤྱད་པ་ཞེས་པའི་ཚིག་དེ་གིས་ཨ་ནི་བྱ་ཡུལ་སྒོམ་ཡག་གི་བསྒོམ་པར་བྱ་བའི་སྤྱད་པ་བསྒོམ་བྱ་དེ་བསྟན། བསྒོམ་བྱ་དེ་ག་རེ་རེད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བྱས། བྱས་ད་སྤྱད་པ་ཞེས་པའི་ཚིག་དེ་གིས་ཟབ་མོ་ཡིན་མཁན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་སྤྱད་པ་ཡིན་པར་བསྟན། བསྒོམ་བྱ་ཡིན་པར་བསྟན། སྤྱད་པ། སྤྱོད་པ་ཞེས་པའི་ཚིག་དེ་གིས་བྱ་བྱེད་ལས་གསུམ་གྱི་ནང་ནས། བྱེད་པ་དེ་རེད། བྱེད་ལས་དེ་རེད། བྱེད་ལས། ད་དེ་བྱེད་ལས་དེ་ཡིན་པ་ཡིན་ཙང། བསྒོམ་ཡག་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡིན་ཙང།

ད་ལན་དེ་མར་ཅིག་ཞུས་ན། ད་ལན་དེ་འདི་རེད་བཞག། ལན་དེ་ལ་ནང་གསེས་ཀྱི་དྲུག་འདུག་ལན་དེ་ལ་དྲུག། ལན་དེ་ལ་དྲུག་གི་ནང་གི་དང་པོ། ཤེར་ཕྱིན་ལ་སྤྱོད་ཚུལ་མདོར་བསྟན་པ། གཉིས་པ། ཤེར་ཕྱིན་གྱི་ངོ་བོ་རྒྱས་པར་བཤད་པ། གསུམ་པ། དེ་རྟོགས་པའི་ལམ་གྱི་ཕན་ཡོན་བསྟན་པ། བཞི་པ། ལམ་དེ་ཡིས་ཐོབ་པའི་འབྲས་བུ་བཤད་པ། ལྔ་པ་ཕན་ཡོན་དང་བཅས་པའི་གཟུངས་སྔགས་བསྟན་པ། དྲུག་པ་དོན་བསྡུ་བའི་ཚུལ་དུ་ཤེར་ཕྱིན་ལ་སློབ་པར་གདམས་པའོ། དེའི་ནང་གི་དང་པོ་ནི་ཟེར་དུས་ཤེར་ཕྱིན་ལ་སྤྱོད་ཚུལ་མདོར་བསྟན་པ་ནས་ད་མདོར་བསྟན་དེ་རེད་ད་ལན་མདོར་བསྟན་དེ་དང་པོ་རེད། ཁྱེད་རང་ཚོ་མདོར་བསྟན་གཅིག་པོ་བྲིས་བཞག་ན་འགྲིག་གི་རེད་ད་གཞུང་མ། ས་བཅད་ཆ་ཚང་ངས་མ་བཀྲམས་ཀྱི་རེད་པ་ཤོག་གུ་གཞུང་མ་ས་བཅད་མ་དེ་བཀྲམས་ཐུབ་པ་བྱེད་ཀྱི་ཡིན་ད། ད་དེ་མདོར་བསྟན་དེ་འདི་རེད་འདུག་པ། ཚིག་དེ་ག་ནས་ག་གི་བར་དུ་རེད་ཟེར་ན། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ། འཕགས་པ་སྤྱན་རས་གཟིགས་དབང་ཕྱུག་གིས་ཚེ་དང་ལྡན་པ་ཤཱ་ར་དྭ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ། ཤཱ་རིའི་བུ། རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཟབ་མོ་སྤྱད་པ་སྤྱོད་པར་འདོད་པ་དེ་ཡིས་འདི་ལྟར་རྣམ་པར་བལྟ་བར་བྱ་སྟེ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་རྣམ་པར་ཡང་དག་པར་རྗེས་སུ་བལྟའོ། དེ་བར་དུ་རེད་དེ་རྟགས་རྒྱབ་བཞག།

ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། བྱས། ད་ཤེས་རབ་ཀྱི་ཕ་རོལ་ཏུ་ད་གིན་ནང་བཞིན་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཟབ་མོ། སྤྱད་པ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ། ཟབ་མོ་ཡིན་པ། སྤྱད་པ་ཡིན་པ་ཟེར་དུས་ཉམས་སུ་བླང་ཡག་བསྒོམ་བྱ་ཡིན་པ། དེ་འདྲའི་དེ་སྤྱོད་པར་འདོད་པ་ཟེར་དུས་བསྒོམ་པར་འདོད་པ་དེ་ཡིས།

ཀུན་རྫོབ་བདེན་པ་ཡིན་བསྡད་མཁན་གྱི་ཆོས་ཅན་ཁྱད་གཞི། ཕུང་པོ་ལྔ་པོ་དེ་དག་ཀྱང་སྒྲ་དེ་གི་ནང་ལ་ད་གིན་ནང་བཞིན་ཁམས་བཅོ་བརྒྱད་དང་སྐྱེ་མཆེད་དྲུག་ལ་སོགས་པའི་ཆོས་ཐམས་ཅད་ཀུན་རྫོབ་བདེན་པའི་ཆོས་ཐམས་ཅད་བཞག། ཕུང་པོ་ལྔ་པོ་དེ་དག་ཀྱང་གང་ལྟར་ཆོས་ཐམས་ཅད་བཞག་དེ་དག་ཀྱང་འོང། ད་ཤེར་ཕྱིན་བསྒོམ་བསྒོམ་བསྒོམ་ཟེར་ཡག་དེ། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་ཉིད་བསྒོམས་ན་ཤེར་ཕྱིན་བསྒོམས་པ་ལ་འགྲོ་གི་ཡོད་པ་ཡིན་དུས། རང་བཞིན་གྱིས་སྟོང་པ་རྣམ་པར་ཡང་དག་པར་རྗེས་སུ་བལྟ་ཟེར་དེ་རེད། གང་ལྟར་ཤེར་ཕྱིན་བསྒོམ་ཟེར་བ་དེ་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་ཉིད་བསྒོམ་ཡག་དེ་ག་རང་རེད། ད་སྟོང་ཉིད་ག་འདྲའི་བསྒོམ་དགོས་རེད་ལབ་ན་ཕུང་པོ་ལྔ་ཡིས་བསྡུས་པའི་ཆོས་ཐམས་ཅད་ཨ་ནི་རང་བཞིན་གྱིས་སྟོང་པ་རེད་ཟེར་ནས་བསྒོམ་ཤོག་གསུངས་ལ། དེ་དག་ཀྱང་ཟེར། རང་བཞིན་གྱིས་སྟོང་པར་རྣམ་པར་ཡང་དག་པར་རྗེས་སུ་བལྟ། ད་ཨ་ལས་སྔོན་ལ། མ། ཚིག་འདི་མ་འདི་བྱེད་ཨ། རང་བཞིན་གྱིས་ཟེར་ནས་བྱེད་སྒྲ་འདུག་པ། འདི་དགོས་རེད། རང་བཞིན་གྱིས་སྟོང་པ། ལ་བལྟ། རང་བཞིན་གྱིས། འོ་རེད། རང་བཞིན་གྱིས་སྟོང་པར་ཟེར། རང་བཞིན་གྱིས་སྟོང་པར། རྣམ་པར་ཡང་དག་པར་རྗེས་སུ་བལྟ། རྣམ་པར་བྱས། ཡང་དག་པར་རྗེས་སུ་བལྟའོ། ཡང་དག་པར་རྗེས་སུ་བལྟ་ཞེས་པ་དེ། རང་བཞིན་གྱིས་སྟོང་པའི་གནས་དེ་ཇི་ལྟ་བ་བཞིན་ཨ་ནི་བསྒོམ་ཤོག་ཞེས་པའི་དོན་རེད། བལྟ་བ་ནི་བསྒོམ་པའི་དོན་བྱེད། ཡང་དག་པར་ཟེར་ཡག་དེ་ཇི་མ་ཇི་བཞིན་བྱེད། ཡང་དག་པར་ཕ་གིའི་ཡུལ་གྱི་གནས་སྟངས་ག་འདྲ་ཡོད་པ་དེ་དང་ནང་བཞིན་ཟེར་བ་རེད་ད། རང་བཞིན་གྱིས་སྟོང་པའི་རྣམ་པ་ཡང་དག་པ་ཇི་ལྟར་ཡོད་པ་རྗེས་སུ་ཟེར་དུས་ཙམ་པ་དེ་ནང་བཞིན་དེ་དང་མཐུན་པར་བལྟའོ་ཟེར་དུས་བསྒོམ་མོ། དེ་དང་མཐུན་པར་བསྒོམ་དགོས་རེད་དེ་གསུངས་རེད། ད་འདི་ཟེར་ཡོང་དུས་ཨ་ནི། རང་བཞིན་གྱིས་སྟོང་པ་ཟེར་ཡོང་དུས། མ་གཞི་འདི་འགྲེལ་བཤད་རྒྱས་པ་དེ་གཞུག་གུ་ས་བཅད་རྒྱས་པའི་ཁ་ཐུག་ཡོང་གི་རེད་བ། ཨ་ད་མདོར་བསྟན་ཁ་ཐུག་དེ་ལ་ཅིག་ཞུས་ན། བྱས་ཙང་ཀ། རང་བཞིན་གྱིས་སྟོང་པ་ཟེར་ཡ་དེ། སྤྱིར་སྟོང་ཉིད་ཟེར་ཡ་དེ། མུ་སྟེགས་པའི་གཞུང་གི་ནང་ལ་ཡིན་ན་ཡང་ཨ་ནི། ཤཱུ་ནྱ་ཏཱ་ཟེར་བྱས་ནས་སྟོང་པའི་སྐད་ཆ་ཅིག་ཡོང་གི་ཡོད་རེད། བྱས་ཙང་མུ་སྟེགས་པའི་གཞུང་ནས་གསུངས་པའི་སྟོང་ཉིད་དེ། ཨ་ནི་སྟོང་ཉིད་ཆགས་ཀྱི་ཡོད་མ་རེད་དེ་གཅིག། དེ་ཡང་བག་པས་དེ་མ་ཡིན་པ་བྱས། ད་དེ་ནས་ནང་པ་སངས་རྒྱས་པའི་ལུགས་ལ་ཡང། བྱེ་བྲག་སྨྲ་བ་དང་མདོ་སྡེ་པས་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་པའི་སྟོང་པ་གཅིག་བཤད་པ་རེད་བ། དེ་འདྲའི་སྟོང་པ་དེ་རགས་པ་བྱས་ད་གིན་གྱི་བདག་མེད་རགས་པ་ཟེར་བརྗོད་པ་དེ་ཡང་མ་ཡིན་པ། ད་དེ་ནས་སེམས་ཙམ་པས་གཟུང་འཛིན་རྫས་གཞན་གྱིས་སྟོང་པའི་སྟོང་པ་གཅིག་བཤད་པ་རེད་བ། དེ་ཡང་རགས་པ་རེད་དེ་ཡང་མ་ཡིན་པ། ད་དེ་ནས་འདིའི་སྒང་ལ་དབུ་མ་རང་རྒྱུད་པ་རེད་བ། དབུ་མ་རང་རྒྱུད་པས་ཀྱིས། བློ་གནོད་མེད་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པར་ཡུལ་རང་གི་ངོས་ནས་གྲུབ་པ་དེ་བདེན་གྲུབ་ལ་བཞག་ནས། དེས་སྟོང་པའི་སྟོང་ཉིད་གཅིག་བཤད་པ་རེད་བ། བདེན་པར་གྲུབ་པས་སྟོང་པའི་སྟོང་ཉིད་བཤད་པ་རེད་བ། རང་རྒྱུད་པས་བཤད་པའི་བདེན་གྲུབ་ཀྱིས་སྟོང་པའི་སྟོང་ཉིད་དེ་ཡང་མ་ཡིན་པ། ད། ད་ག་རེ་རེད་ལབ་ན། ད་དེའི་རང་བཞིན་ཟེར་གྱི་རང་བཞིན་དེ། ཨ་ནི། རང་ངོས་ནས་གྲུབ་པ། ངོ་བོ་ཉིད་ཀྱིས་འཁྲུལ་བ། ད་ངོ་བོ་ཉིད་ཀྱིས་གྲུབ་པ་ཟེར་དེ་ག་འདྲ་ཅིག་རེད་ཟེར་ན། མིང་རྐྱང་བཏགས་ཡོད་ཙམ་མ་ཡིན་པ། རྟོག་པས་ཕར་བཏགས་པ་ཙམ་མ་ཡིན་པ། རྟོག་པས་བཏགས་ཙམ་ཞེས་པས་རྟོག་པས་བཏགས་པ་མ་ཡིན་པ་རྟོག་པ་ལ་རག་མ་ལས་པའི། ཡུལ་རང་གི་ངོས་ནས་ཡུལ་རང་གི་ངོ་བོ་ཉིད་ནས་ཡོད་པ་འདི་འདྲ་གཅིག་ལ་རང་བཞིན་བཞག་ནས། རང་བཞིན་གྱིས་སྟོང་པ་ཟེར་དུས་རྟོག་པས་བཏགས་ཙམ་མ་ཡིན་པའི་ཡུལ་གྱི་ངོས་ནས་ཡོད་པ། དེ་འདྲས་ཀྱིས་སྟོང་པ་ཟེར་དུས་དེ་འདྲས་མ་ཡིན་པ། གང་ལྟར་ངོ་བོ་ཉིད་ཀྱིས་མེད་པ། རང་བཞིན་གྱིས་མེད་པ། རང་དབང་གིས་མེད་པ། རྟོག་པས་བཏགས་ཙམ་མ་ཡིན་པའི་ཡོད་པ་མ་ཡིན་པའོ། དེ་འདྲ་ཅིག་གི་རང་བཞིན་གྱིས་སྟོང་པ་བལྟ་དགོས་རེད། དེ་འདྲས་བལྟས་པ་ཡིན་ན་ཨ་ནི་སྟོང་ཉིད་ད་ཇི་མ་ཇི་བཞིན་ཕྲ་ཤོས་དེ་ཆགས་ཡིན་པ་རེད། སྟོང་ཉིད་ད་མཐར་ཐུག་པ་དེ་ཆགས་ཡིན་པ་རེད། གང་ལྟར་དོན་དག་མདོར་བསྡུས་ན་མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང་གི་དེ་ཁོ་ན་ཉིད་དེ་རེད་ད།

འོ་ད་དེ་རེད། རང་བཞིན་གྱིས་སྟོང་པར་ཟེར་དུས་མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་དེ་བཞག། དེ་འདྲས་ཀྱི་རྣམ་པར་ཟེར་དུས་དེ་འདྲས་ཀྱི་སྟོང་ཉིད་ཕྲ་ཤོས་ཀྱི་རྣམ་པར། རྣམ་པ་དང་མཐུན་པར། ཡང་དག་པར་ཕ་གི། སོ་སོས་ཕར་སྒོམ་རྒྱག་ཡོང་དུས་སྒོམ་དེ་ཨ་ནི་བས། ཅེས་ཀྱི་དང། དངོས་ཡོད་གནས་ཚུལ་དང་མཐུན་པ། ཆོས་རྣམས་ཀྱི་གནས་ལུགས་མཐར་ཐུག་མིང་རྐྱང་བཏགས་ཡོད་ཙམ་གྱི་རྟེན་འབྱུང་གི་དེ་ཁོ་ན་ཉིད་ཀྱི་གནས་ལུགས་དང་མཐུན་པར། གནས་ལུགས་ཇི་ལྟ་བ་བཞིན་ཡང་དག་པར། རྗེས་སུ་དེ་དང་མཐུན་པར། ཨ་ནི་བལྟའོ། ཨ་ནི་ཐོས་བསམ་སྔོན་དུ་འགྲོ་བའི་སྒོ་ནས་བསྒོམ་མོ་ཞེས་པའི་དོན། རེད་བ། བལྟའོ། འོ་ཡ། ད་དེ་ཡིན་རྗེས་ཀྱི་མདོར་བསྟན་ཚར་རེད་ད་རྒྱས་བཤད་དེ་གཞུག་མ་ཞུ་གི་ཡིན་རེད་བ་དེ་ནས་མར་ད་གཞུག་མ་ཡིན་ད་ད་གཞུག་མ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད་ད་དེ་ནི་མ། ཡ་ད་ད་རིང་གི་སློབ་ཚན་འདི་གི་སྙིང་པོ་ཚུར་བསྡུས་པ་ཡིན་ན། གངས་ཅན་གྱི་ཁྱད་ནོར་དང་ནང་པའི་ལྟ་སྤྱོད་ཀུན་བཏུས་ཀྱི་ནང་ནས་ཨ་ནི་སྙིང་དོན་དེ། བདེན་བཞི། སྤྱིར་བདེན་བཞི་ངོ་སྤྲོད་པ་དང། ཨ་ནི་བྱེ་བྲག་ཏུ་བདེན་པ་བཞི་ལ། ཕྲ་མོ་དང་རགས་པའི་རྣམ་བཞག་ག་འདྲ་བཞག་དགོས་ཡོད་མེད་ཨ་ནི་ཆ་ཚང་བ་ཅིག་ཁྲིད་དེ་དོན་ཚན་དང་པོ་འདི་བྱས། ད་རིང་སློབ་སྦྱོང་དང་པོ་འདི་འདི་བྱས། ད་སློབ་སྦྱོང་གཉིས་པ་འདི་ཨ་ནི་ཤེས་རབ་སྙིང་པོའི་སྟེང་ནས་ཨ་ནི་གང་དག། ས་བཅད་གཉིས་ཕྱིན་པ་རེད་བ། མདོ་སྡེ་ཡི་ཆོས་འབྱུང་བའི་སྒོ་དེ་དང། ཨ་ནི། ལན་གྱི་ནང་ནས། རེད་ད་ལན་གྱི་ནང་ནས། ལན། ལན་དང་པོ། མ་རེད། དོན། དོན་གཏན་ལ་དབབ་པ་ལ། ཨ་ནི་གཉིས་ཡོད་པའི། གཉིས། གཉིས་ཡོད་པའི་ནང་གི་དང་པོ། དྲི་ལན་སྐོར་དེ་ཚར། མ་དྲི་ལན་གྱི་དྲི་བ་དེ་ཚར། ལན་ལ། དྲུག་ཡོད་པའི་ནང་གི་དང་པོ། མདོར་བསྟན་གྱི་ལན་དེ་ཚར། འོ་ད་དེ་ཡིན་རྗེས་ཀྱི་ད་རིང་ངས་མ་ཁྲིད་དེ་དེ་རེད། ཨ་ཁྱེད་རང་ཚོ་ངེས་པར་དུ་རང་སྦྱོང་ཏོག་ཙམ་གནང་རོགས་གནང། ཡིན་གཅིག་མིན་གཅིག་དུས་ཚོད་ཏོག་ཙམ་བཏང་དགོས་རེད་ད། དུས་ཚོད་ཏོག་ཙམ་མ་བཏང་ན་ཨ་ནི་འགྲིག་མ་རེད་བ། ད་དེ་འདྲ་ཡིན་དུས་ངས་མ་ཁྲིད་བཞག་པ་དེ་ཨ་ནི་རྣམ་པ་ཚོས་ཀྱིས་ཅིག་ངེས་པར་དུ་རང་སྦྱོང་གནང་ཐུབ་པ་ཅིག་གནང་རྒྱུ་དང། ཨ་གཞུག་མར་མ་ཁྲིད་ཚིག་མ་བཀྲམ་ཡོང་དུས་ཨ་ལན་སྐྱོན་ཡང་དང་བདེ་སྐྱིད་དེ་ཡག་པོ་ཡོང་གི་རེད་བསམ་གི། ད་དེ་འདྲ་ཡིན་དུས་རང་སྦྱོང་གནང་རོགས་གནང།